SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། ཟླ་བ་འདིའི SBS བོད་སྐད་སྡེ་ཚན་གྱི་དམིགས་བསལ་ལེ་ཚན་ལེའུ་གཉིས་པ་དེའི་ནང་གྲོང་ཁྱེར་སིད་ནི་ནང་གནས་སྡོད་ཡོད་པའི་བོད་རིགས་གཞོན་སྐྱེས་ཚེ་རིང་དར་པོ་ལགས་སུ་བཅར་འདྲི་བྱས་ཡོད། དར་པོ་ལགས་ཁོང་ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་ཨོ་སི་ཀྲི་ལི་ཡར་སླེབས་རྗེས་རང་ཉིད་ཀྱི་དགའ་དབྱིངས་ལ་གཞིགས་ནས་ཁང་པ་བཟོ་སྐྲུན་གྱི་ལས་ཀར་ཞུགས་འདུག་ལོ་ཤས་རིང་ཁོང་གིས་མི་གཞན་འོག་མུ་མཐུད་ཁང་པ་བཟོ་སྐྲུན་གྱི་ལས་ཀ་བྱས་ནས་རང་ཉིད་ཀྱི་ལག་རྩལ་དང་མིའི་བར་འབྲེལ་ལམ་བཟོ་ཚུལ་སོགས་ཡར་རྒྱས་གཏོང་ནས་མཐར་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ཁོ་རང་གི་གཅུང་པོ་དང་ལྷན་དུ Snow Lion Plastering ཞེས་པའི་ཁང་པ་བཟོ་སྐྲུན་བྱེད་མཁན་གྱི་ཚོང་ལས་ཤིག་འགོ་བཙུགས་གནང་འདུག། དར་པོ་ལགས་བཀྲ་ཤིས་བདེ་ལེགས། ཨོ་ཧ་བཀྲ་ཤིས་བདེ་ལེགས། ཐོག་མར་དེ་ནི་དར་པོ་ལགས་ཁྱེད་རང་གི་སོ་སོའི་ངོ་སྤྲོད་མདོར་བསྡུས་ཅིག་དང་ནི་ད་ལྟ་ཁྱེད་རང་གིས་ད་འགོ་བཙུགས་བཞག་ཡོད་པའི་ཚོང་ལས Snow Lion Plastering ལས་འདིའི་གི་ནི་ངོ་སྤྲོད་མདོར་བསྡུས་ཅིག་གནང་རོགས་བྱེད་དང། ང་ཚེར་ད་དོན་དངོས་ལ་བོད་ནས་སྐྱེས་ར། ཨ་ནི་ཉིས་སྟོང་དྲུག་ལ་རྒྱ་གར་ན་སླེབས། ཨ་ནི་རྒྱ་གར་ལ་སྔོན་ལ་དེ་སུ་ཇཱ་སློབ་གྲྭ TCV འགྲོ་ཡིན་པ། དེ་ནས་སུ་ཇཱ་སློབ་གྲྭ་རྗེས་ལ། ནི་ངའི་ཨ་མ་ད་ལྟ Australia ཇིན་ཧུ་ནང་ལ་ཚུད་ར། ཨ་ནི་ཨ་མ་མཉམ་དུ་འགྲོ་མ་ཐུབ་པ་བྱས་ཨ་མ་དང་ངའི་སྤུན་ཆ་ཁོང་ཚོ་སྔོན་ལ་འགྲོ། ཨ་ནི་ཨ་མ་ང་ཚོ་འཐེན་རྒྱུ་རེད་ཨ Australia ལ། ཨ་ནི་དེ་ནས་ཨོ་སི་ཀྲི་ལ་སླེབས་པ་དང་ང་ལ་ནམ་རྒྱུན་གྱི་བོད་པ་དང་དེ་ཚོ་ལ་དམིགས་བསལ་གྱི་ལྟ་སྐྱོང Centrelink ལབ་ནས་ཡིན་གཅིག་ག་ནི་ཁོ་ཚོ་གི་ལྟ་སྐྱོང་བྱེད་གི་ཨ་ཨ་ནི་དེ་ང་ལ་དེ་ལྟ་སྐྱོང་གི་དམིགས་བསལ་དེ་འདྲའི་རག་གི་མི་འདུག་ཨ་ནི་ང་སྐབས་དུས་ནམ་རྒྱུན་ནས་དེ་ཏིག་ཟེར་གཅིག་ད་དབྱིན་ཇི་ག་ནི་བཤད་ན construction ལབ་ཀྱི་ཨ་དེ་ལ་དབྱིངས་དང་ཏིག་ཟེར་ཨ་ཨ་ནི་དེ་སྐབས་དུས་ཁོ་ར་དེ་འདྲའི་ལས་ཀ་ཅིག་བཙལ་ནས་ང་འདི་ལ་ཉི་ཁང་གཅིག་པ་ཇོ་རྒྱལ་མཚན་དབང་ཕྱུག་ལ་ཡ་ནི་ཁོ་གིས་རོགས་པ་བྱས་ནས་ལས་ཀ་དེ་རག་ཟེར་ཨ།

ཨཱ་ནི། དེ་འདྲའི་ཁོ་མཉམ་དུ་ལོ་གཅིག་སྦྱངས་ཨཱ་ནི་ག་ལ་གང་འཚམས་འདྲ་བོ་ཅིག་ཤེས་ཀྱི་འདུག་བསམས་སོང་ཨཱ་ནི། ང་དང་ངའི་སྤུན་ཆ་ཆུང་བ་ཡ་ཚེ་ལབ་ཀྱི་རེད་ཨཱ་ནི་ང་གཉིས་ད་ལྟ། ལས་ཁུངས་ལབ་ཀྱི་ཨ Company དེ་འདྲའི་ཅིག་སྒོ་ཕྱེས་ཡིན་པ Snow Lion Plastering ལབ་ནས་དེ་བོད་པ་གི་ནི་ཏིག། མིང་དང་ཏིག་དབྱིན་ཇི Snow Lion ལབ་ནས་ཡ་གངས་སེང། ཨཱ་ནི། དེ་འདྲའི་འདྲ་བོ་ཅིག་སྒོ་ཕྱེས་ཨཱ་ནི་དང་པོ་ད་དཔེ་དཀའ་ལས་བྱུང་སོང་ཡ། ཨཱ་ནི་དེ་འདྲའི་འདྲ་བོ་ཆགས་ཨཱ་ནི་ག་ལེ་ག་ལེ་མི་གི་འབྲེལ་བ་དང་དེ་ཚོ་ཡ་རུ་འགྲོ་ཁ་ཆེན་ལ་ང་ཚོར་ལས་ཀ་དཔེ་གང་ཐུབ་ཐུབ་ཀྱིས་ང་ཚོ་ཨིན་ཇི་སྐད་ནས་ག་རེ་ལབ་ཀྱི་ཡོད་ཁྱེད་ལ་ད Quality བཟོ་གི་ཡོད། ཨཱ་ནི་དེ་འདྲ་བྱས་ནས Connection དཔེ་ཡག་པོ་རག་ནས་ག་ལ་གང་འཚམས་འདྲ་བོ་ཅིག་འབྲེལ་བ་ཆགས་ནས་ཨཱ་ནི་ད་ལྟ་འདི་ལ་ལས་ཀ་ད་དེ་འདྲས་འགྲོ་འགྲོ་དེ་རེད་ཡ། Yes། ད་ད་ལྟ་ཁྱེད་རང Snow Line Plastering གྱི་གཅིག་ཁང་པ་བཟོ་སྐྲུན་གྱི་ལས་ཀ་དེ་འདྲས་བྱེད་ཀྱི་ཡོད་རེད། ཨཱ་ནི་དེའི་ནང་ནས་ཡང་དམིགས་བསལ་གྱི་ལས་ཀ་རིགས་ག་རེ་ག་རེ་བྱེད་ཀྱི་ཡོད་རེད།

གཅིག་ཁྲིམས་ཁྲིམས་མཐུན་ངང་ནས་གཅིག་དེབ་སྐྱེལ་བྱས་བཞག་རྒྱུ་གི་ལས་ཁུངས་བྱས་ཙང་ཨ་ང་ཚོ་ལས་ཀ་དེ་ཚོ་ཚང་མ་ལེན་ལེན་པ་དང་ད་ང་ཚོ་ལས་ཀ་གི་ནང་ལ་བཟོ་རྒྱུ་ད་གལ་ཆེ་ཤོས་འདྲ་བོ་ག་རེ་ལབ་ན་ང་ཚོ་ད་ད་ད་བོད་ཀི་ནང་ལ་དེ་ཚོ་ལབ་ཁག་པོ་འདུག་ཡ་ད་ད Ceiling ང་ཚོ་སྒང་གི་གནམ་གཅལ་གཅིག་ལབ་དགོས་ཡ Ceiling འདྲ་བོ་ད་ཁང་པ་ཆུས་བྱས་ཡ་འདྲ་བོ་ད Partition ལ་ནི་ཨ་ནི་བྱང་ལང་ཨ་ནི་ཁྲུས་ཁང་དེ་ཚོ་ང་ཚོ་ད་ད་དཀར་ཡོལ་སྦྱར་དགོས་ཡ་ཁྲག

ད་འདི་ཉམས་མྱོང་མེད་པ་བྱས་ཡང་སོ་སོ་རང་གིས་ཅིག TAFE རེད་དེ་འདྲ་ལ་ཡ་ལག་ཤེས་འདི་རང་སྦྱང་ག་འགྲོ་ནས་ཅིག་སློབ་སྦྱོང་འདྲ་གང་བྱས་ཡོད་ན། དངོས་གནས་བཤད་ན་ང་འགྲོ་འགྲོ་ནས་སྦྱང་དགོས་བསམ་ད་ང་ཚོ Civil Engineering ལབ་ཀྱི་པ་ངས་གི་དངོས་གནས་ད་དམིགས་ཡུལ་འདྲ་བོ

ད་འདིར་དཀའ་ལས་ཁག་པོ་འདྲ་ཆགས་ཀྱི་ད་ཡིན་ནའི་ད་འདི་ལུང་པ་དེ་ལ་གོ་སྐབས་མང་དྲགས་ནས། གལ་སྲིད་སོ་སོ་ལ་མི་གི་འབྲེལ་བ་ཡག་པོ་དང་སོ་སོ་གི་མིང་ཡག་པོ་ལ་ནི Reputation ལབ་ཀྱི་ཨ་ང་ཚོ་མིང་ཡག་པོ་འདྲ་བོ་དང་སོ་སོ་དངོས་གནས་ལས་ཀ་དེ་ཤེས་ཀྱི་ཡོད་ཨ་ནི་དེབ་སྐྱེལ་བྱས་བཞག་རྒྱུ་གི་ད་ལས་ཁུངས་ཡོད་དེ་སྒང་ལ་ད་ཁྲིམས་མཐུན་གི་ཁྲལ་སྤྲད་བསྡད་ན་ད་རྙོག་དྲ་གཅིག་མི་འདུག་ཡ་འདི་ལུང་པ་དེ་ལ། ཨ་ནེ། ད་ད་ལྟ་དར་བོ་ལགས་ཁྱེད་རང་གིས་གསུངས་པ་ནང་བཞིན་ད་ད་ལྟ Snow Line Plastering དེ་ཅིག་ཁྲིམས་མཐུན་གྱི Australia ཁྲིམས་དང་མཐུན་ནས་ད་ཡིག་ཆ་ཚང་མ་ད་ཁྲིམས་མཐུན་ངང་ནས་ནི་ད་བཟོས་ནས་ད་ད་ལྟ་ལས་ཀ་བྱེད་བཞིན་ཡོད་བཞིན་པ་ཅིག་རེད། དེ་འདྲ་ཡིན་དུས་ད་ཡིག་ཆ་དེ་འདྲ་བཟོས་ཡ་དང་ད་ཅིག་ད་ང་ཚོ་ཨིན་ཇི་ནས་བཤད་ན Certificate དང་ད License རེད་དེ་འདྲ་མང་པོ་ཅིག་བཟོས་དགོས་ཀྱི་ཡོད་རོ། དེ་འདྲ་ཡིན་དུས་ཚང་མ་དེ་ཚོ་བཟོས་ཡ་ལ་ཅིག་དཀའ་ངལ་འདྲ་བོ་གང་དམིགས་བསལ་གྱི་གང་འཕྲད་སོང་ཡོད།
ད། དཀའ་ངལ་ལ་ནི་དྲང་པོ་བཤད་ན་དཔལ་འབྱོར་དཀའ་ངལ་རང་རེད་ཐང་ཤུད་ད། ག་རེ་བྱས་ལབ་ན་ང་ཚོ་བལ་དུ་ཁོ་ར་དཔལ་འབྱོར་ཧང་སང་དེ་འདྲའི་ཡག་པོ་ཡོད་ན་ད། འགྲོ་སོང་བཏང་ནས་ཁོ་ད་ལམ་སང་བཟོ་བཞག་ཡོད་ར། ཡིན་ཡང་ང་ཚོ་དེ་ད་འདིར་སླེབས་ནས་ད་དྲང་པོ་འདྲ་བཤད་ན

འབྲེལ་བ་མ་རག་བ་འདྲ་བོ་དེ་འདྲའི་དཀའ་ལས་ཁག་གི་མི་འདུག་ད། Yes། ཨ་ནེ། ད་དར་བོ་ལགས་ཁྱེད་རང་གི་ད་ལྟ Plastering Business དེའི་འོག་ལ་ཅིག་ལས་ཀ་བྱེད་མཁན་མང་ཆེ་བོད་པ་རེད་པས་ཡང་མིན་ན་བོད་པ་མིན་མཁན་དེ་འདྲས་ཡོད། ད་གང་འདྲ་ལབ་དགོས་ད་ང་ཚོའི་ལས་ཀ་དེ་བེད་དེ་ཁོ་ར་ད་དེ་ལ་རག་ལས་གི་ད Depends ལབ་ཀྱི་ཡ་ཨིན་སྐད་ནང་ནི། ད་ང་ཚོ་དངོས་གནས་ལས་ཀ་ཆེན་པོ་ད་ཡག་པོ་རག་དུས་ང་ཚོ་དངོས་མ་མི་བཅོ་ལྔ་བཅུ་དྲུག་དགོས་རེད་ཡ། ཨ་ནེ། ད་ངས་གི་ག་ས་ག་ལ་ཐབས་ཤེས་བཏང་བོད་པ་སྐད་བཏང། ད། གཞན་པ་གཅིག་ལབ་ན། ད་སྔོན་མ་ངས་འདུས་ལ་སྤྱོད་ཀྱི་འདུག Plastering ལས་ཀ་འགྲོ་མྱོང Renovation འགྲོ་མཁན་ཡོད།
དེ་རྗེས་ལ་ད། བོད་པ་ཐང་ཤུན་རོ་ང་རེད། ཨ་ནི་དེ་རྗེས་ལ་བོད་པ་གཅིག་ལས་གཅིག་ལས་ད་ལྟ་ང་ཚོ Tradesman ལབ་ཀྱི་ཡོད་ད་དེ་ལ་ཁང་པ་བཟོ་མཁན། བོད་པ་ངའི་ཁ་སང་སྔོན་མ་ང་ཚོ་རོགས་པ་དེ་ཚོ་མཉམ་དུ་རྩིས་རྒྱག་གིན་ང་ཚོ་མི་བཅུ་བཞི་ཙམ་ཡོད། ད་མི་བཅུ་བཞི་ཙམ་ནང་ལ་དེའི་ནང་ནས་མི་བཅུ་གསུམ་ད་ངའི་བརྒྱུད་ནས་སླེབས་རྒྱུ་རང་རེད། ཨ་ནི་ང་ཚོ་ལས་ཀ་ཆེན་པོ་རག་དུས་སྔོན་མ་མང་ཤོས་རེད་མི་བཅུ་བདུན་འགྲོ་རེད། མི་བཅུ་བདུན་འགྲོ་རེད་ཨ་ནི་མི་ད་བོད་པ་མི་བཅོ་ལྔ་ཡོད་ཨ་ནི་མ་འདང་ནས་ཨ་ནི་རྒྱ་མི་གཉིས་སྐད་བཏང་དེ་རྗེས་ལ་མི་བཅུ་དགུ་དགོས་འདུག་ལབ་ནས་ཡང་རྒྱ་མི་བཞི་སྐད་བཏང་གི་ཨ་ནི་བོད་པ་མི་འདུག་དེ། ཡོད་རྒྱུ་དེ་ནི་སློབ་གྲྭ་ཕྲུ་གུ་ཆུང་བ་དེ་འདྲས་རེད་འདུག་ཡ། ཨ་ནི་དེ་ཚོ་ལས་ཀ་སྤྲད་རོགས་ལབ་ཀྱི་འདུག་ཨ་ནི་མཚམས་མཚམས་ང་ཚོ་གུང་གསེང་ཁ་དུ་ཁྲིད་ཁྲིད་རོགས་བྱེད་གི། ཁོང་ཚོ་བས་ནི་ཉམས་མྱོང་འདྲ་བོ་ཅིག་རག་གི་ར་དེ་འདྲས་འདྲ་བོ་རེད་མ་གཏོགས། ད་ལྟ་གནས་སྐབས་དངོས་གནས་ཀྱི་གཏན་འཇགས་ང་ཚོ་མི་ལྔ་རང་ཡོད་ད་ད་ལྟ། ལགས་ལགས། ཨ་ནི་ད་ད་ལྟ་ད་པོ་ལགས་ཁྱེད་རང་གིས་སོ་སོ་ཡི་ཚོང་ལས་འགོ་བཙུགས་རེད་ད་འདི་ཁྱེད་རང་སོ་སོ་ལ་ཕན་ཐོགས་པ་མ་ཟད་ད་ད་ལྟ་དམིགས་བསལ་གྱི་ད་ཁྱེད་རང་གི་ད་ལྟ་གསུངས་པ་ནང་བཞིན་གྱི་ད་དམིགས་བསལ་གྱི་ད་ད་ལྟ Project འདི་ཆེན་པོ་འོ་འདྲ་ད་སོ་སོ་ལ་གན་རྒྱ་ལབ་པ་ར Contract ཆེན་པོ་འོ་འདྲ་རག་དུས་ཙམ་པ་ད་བོད་པ་གཞན་པ་ད་བོད་པ་གཞོན་སྐྱེས་བུ་ད་ཕལ་ཆེར་བུ་ཡིན་གྱི་རེད་མང་ཆེ་ད Construction ལས་ཀ་བྱེད་མཁན་བུ་མང་པོ་ཅིག་ལ་ཁོང་ཚོ་ལ་བས་ད་ལས་ཀ་སྤྲད་ཐུབ་ཡོད་རེད་དེ་འདྲ་ཡིན་དུས་སོ་སོ་སེམས་པ་ལ་ཅིག་དགའ་ཚོར་འདྲ་བོ་ཅིག་ཡོང་གི་ད།

ད་ལྷག་པར་དུ་ང་ཚོ Commercial ལས་ཀ་ཆེ་བ Contract རག་དུས་ནས་ད Australia ལ་སྡུག་ཤོས་ཅིག་ག་རེ་ཡོད་ལབ་ན། ད་ལྟ་ཁོ་ཚོ་གི Payment དེ་དཔེ Delay བྱེད་ཀྱི་ད་དེ་གླ་ཆ་དེ་དཔེ་རྗེས་ལུས་ཐེབས་ཀྱི་ད། ད་ངས་ཀྱི་ད་ལས་ཀ་བྱེད་མཁན་ལ་དུས་ཚོད་ཏག་ཏག་སྤྲད་མ་ཐུབ་ན་ད། ད་འཚོ་བ་ལ་ནི་ད་སྐྱོ་ཤོས་འདྲ་བོ་དེ་རེད་ཤི་ད། ད་ཁོ་ཚོ་ང་ལ་མ་རག་ཙང་ང་ལ་ཡོད་རྒྱུ་དེ་ནི་ངས་སྤྲད་བཞག་གི་ར། ཨ་ནི་ང་ལ་ཁོ་ང་ཚོ། ད་ཕ་གི་མི་བཅོ་ལྔ་བཅུ་དྲུག་ཁ་ཅིག་གླ་ཆ་མ་རག་དུས་ནས་དེ་ཁྲིད་ཁྲིད་ཁྲིད་ལས་དེ་གི་ར། ཨ་ནི་ངས་ཀྱི་མི་ཚང་མ་ལ་བདུན་ཕྲག་གཅིག་གཅིག་སྤྲད་མ་ཐུབ་རྒྱུ་ད་དཀའ་ལས་ཆེ་ཤོས་དེ་རེད། ཨ་ནི་དེ་དེ་དེ་ཏིག་ཏིག་སེམས་པ་སྐྱིད་བོ་མེད་པ་ཆགས་ཀྱི་འདུག་མ་གཏོགས་གཞན་པ་ཚང་མ་རོགས་པ་ཕར་ཚུར་བྱེད་ང་ཚོ་མི་རིགས་གཅིག་པ་རེད་ཚང་མ་སྐྱབས་བཅོལ་རེད་དངོས་གནས་སྐྱིད་བོ་འདུག་སེ་འཚོ་བ་འདྲ་བོ་ཡ། ད་ནི་གནས་སྐབས་རིང་ལ་ད་ད་ཁ་ཚ་དངོས་མ་འདུག་ཨ་ཏིས་དཀའ་ལས་ཁྲེས་ད་ཁོང་ཚོ་གིས་ང་ལ་རྩིས་ཏག་ཏག་མ་རྒྱག་བྱས། དེ་ཏག་ཏག་མ་བརྒྱབ་ལབ་ནས་ཁོང་ཚོ་ཁག་ཡོད་མ་ར་ཁོང་ཚོ་ཡ་གི་ལ་ཡང process མང་པོ་འགྲོ་དགོས་ར payment department ནས་ཡང་ཡི་མི་གཅིག་ལ་སྐད་ཆ་དྲིས་མི་གཅིག་གང་ལ་སྤྲད་ཤོག་བུ་ཡར་སྤྲད་ཡང་མར་ཤོག་བུ་ག་ལེ་ག་ལེ་མར་སླེབས་ཡོང་གི་ར་ཨོ་དེ་དཀའ་ལས་རེད་དེ་གིས་ཏིག་ཙམ་སེམས་པ་སྐྱིད་བོ་མེད་པ་ཆགས་ར་མ་གཏོགས་གཞན་པ་ང་ཚོ་ད་ང་ཚོ་དཔེ་སྐྱིད་བོ་ཡོད་ར་ད་ང་ཚོ་བོད་པ་མི་ཚང་མ་མཉམ་དུ་ལས་ཀ་འགྲོ་ར་ཁོང་ཚོ་ཚང་མ་སྐྱིད་བོ་འདུག་ལབ་ང་ཡང་སྐྱིད་བོ་དཔེ་འདུག།

ད་བོད་པ་ཚང་མ་ལ་སོ་སོ་ཚོར་གི་རེད་ཡ། ད་ལྷག་པ་དུ་ང་ཚོ་ད་ལྟ་ང་ཚོ་ཡང་ན་དབྱིན་ཇི་མགོ་སེར་ལབ་ཡ། ད་ནི་ཁོ་ཚོ་གིས་ད་ང་ཚོ་ལས་ཀ་དེ་ཚང་མ་བྱེད་དུས་དང་པོ་ང་ཚོ་ད་ཅིག་ཨེ་ཤི་ཡ་གི་མི་གཞན་པ་འདྲ་བོར་མཐོང་བསྡད་ཀྱི་ཡོད་ར་ཁོ་ཚོ་གིས། དེ་རྗེས་ལ་ང་ཚོ་ད་སྐད་ཆ་བྱས་སྐད་ཆ་བྱས་ནས་ཅིག་དང་པོ Tibetan ལ་ཟེར་བ་ད་མང་ཆ་མགོ་ཚོས་གི་མི་འདུག། What Japanese འདྲ་བོ་ཅིག་ལབ་བསྡད་གི་ར་ཁོ་ཚོ། ཨ་ནི་དཱ་ལའི་བླ་མ་ལ་ར་ད་དངོས་གནས་དཱ་ལའི་བླ་མ་ལ་ཟེར་ནས་ད་དཔེ་དེ་ཁོ་ར་ང་ཚོ་ལ། རང་བཞིན་ཁོ་རང་གི་ཡིད་ཆེས་མང་རུ་འགྲོ་གི་འདུག་ཡ། ཨ། དེ་དངོས་གནས་རྒྱལ་བ་རིན་པོ་ཆེ་གི་བཀའ་དྲིན་རང་རེད་འདུག་ཡ། ད་ང་ཚོ་ལ་དམིགས་བསལ་གྱི། དཱལ། Tibetan། ཡིན་ལབ་ཙ་ན་དམིགས་བསལ་གྱི་ཡིད་ཆེས་མཐོ་བ་ཞིག་འདུག་དེ་དངོས་གནས་རྒྱལ་བ་རིན་པོ་ཆེ་བཀའ་རྗེས་བཀའ་དྲིན་རང་རེད་ང་རྟག་པར་ཞིག་བསམ་བསྡད་གི་ཡོད་དེ་ཞིག་ལབ་དགོས་བསམ་སོང་ཡ། ཨ་དེའི་སྒང་ལ་དཱ་ལའི་བླ་མ་གི་མིང་ལབ་ཙ་ན་ཁོང་ཚོ་གི་སྐད་ཆ་རང་བཞིན་ཨོ peaceful ལབ་གི་འདུག་ཨ་ནི་རང་བཞིན་ཁོ་རང་གི་ཡིད་ཆེས་ད double ནས double སླེབས་ཡ་ཅིག་ཡ། ད། དྲང་པོ་ཞུ་རྒྱལ་བ་རིན་པོ་ཆེ་གི་མིང་བེད་སྤྱོད་བཏང་བ་འདྲ་བོ་ཅིག་ཚོར་གི་འདུག་དེ་ཡིན་ནའི། ད་གང་ཐུབ་ཐུབ་ཀྱིས་སོ་སོ་ཀྱི་ལས་ཀ་རྒྱོབ་ཆ་ཡག་ཙི་ལི་ཨ་ནི this detail like your quality ཏིག་ཏི་ཡག་རི་ལས་ཨ་ནི་ཁོང་ཚོ་མཉམ་དུ་གུས་ཞབས་བྱས་ནས་སྐད་ཆ་བཤད་བསྡད་ཀྱི་ཡོད་ནས་རྒྱལ་བ་རིན་པོ་ཆེ་མིང་དེ་བརྫིས་ན་ཡག་པོ་ཡོད་མ་རེད་ཡ་བྱས་ཙང་རྟག་པར་ཞིག་ང་ཚོ་བསམ་བསྡད་ཀྱི་དངོས་གནས་རྒྱལ་བ་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རང་ཡིན་བསམ་གྱི་ཡོད་ཡོད། ལགས་སོ་ལགས་སོ་ཨ་ནི་ལགས་སོ་དྭགས་པོ་ལགས་ད་དེ་རིང SBS བོད་སྐད་སྡེ་ཚན་ལ་ཨ་ནི་ཁྱེད་རང་གིས་ད་ལྟ་སོ་སོ་ཡི་ཚོང་ལས་གསར་པ་ད་ད་ལྟ Snow Line Plastering སྐོར་ལ་ཨ་ནི་ཅིག་ཉམས་མྱོང་ག་འདྲའི་བསགས་ཡོད་མེད་དང་དེ་ག་འདྲའི་འགོ་བཙུགས་ཡོད་མེད་དང་དེའི་སྐོར་ལ་བཀའ་མོལ་གནང་བ་ལ་ཐུགས་རྗེ་ཆེ། ད་ལྟའི་མ་འོངས་པ Snow Line Plastering འདི་ད་རྒྱ་སྐྱེད་ཆེར་ཆེར་འགྲོ་ནས་རྗེས་མ་ད་དེ་ལས་ཡག་ག་འདི་འདྲ་ཆགས་ནས་ད་བོད་པ་ད་ལྟ་གཞོན་སྐྱེས་མང་མང་ལ་ཅིག་མིག་དཔེ་ལྟ་ས་ཀྱི་དེ་འདྲ་བོ་ཅིག་ཆགས་པའི་རེ་བ་ཡོད་ཐུགས་རྗེ་ཆེ།
ཐུགས་རྗེ་ཆེ། ཨེས་བྷི་ཨེས་བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། གལ་སྲིད་ཁྱེད་རང་ལ་ང་ཚོའི་གཟའ་འཁོར་དེའི་ལེ་ཚན་མཉེས་པོ་བྱུང་ཡོད་ན་ཁྱེད་ཀྱིས་དེ་དང་འདྲ་བའི་ལེ་ཚན་གཞན SBS རླུང་འཕྲིན་གྱི་མཉེན་ཆས་དང་ཡང་ན sbs.com.au/tibetan ཐོག་ལེ་ཚན་གཞན་ཡང་གསན་ཆོག། SBS Tibetan Welcome Home།